ག་རེ་རེད་ཟེར་ན་དཔེར་ན་འདིའི་ནང་ལ་ཡ། གོང་ས་མཆོག་གི་བཀའ་སློབ་སེམས་ལ་བཞག་ནས་ཟེར་བ་རེད། ཅེས་ཟེར་དུས་ག་རེ་ཟེར་བ་རེད་ཟེར་ན། རྒྱལ་བ་རིན་པོ་ཆེ་གི་བཀའ་སློབ་ཟེར་ན་རྒྱལ་བ་རིན་པོ་ཆེ་གི་བསླབ་བྱ་འདི། དུས་གཏན་དུ་ལ་ཡ་ང་ཚོ་གི་སེམས་ནང་ལ་བཞག་དགོས་རེད་དུས་རྒྱུན་དུ་ལ་ཡ།

ཡིན་ན་ཡང་ཁྱོད་ཚོ་ཡིན་གཅིག་མིན་གཅིག་གིས་བོད་རྒྱལ་ཁབ་ཟེར་དགོས་པའི་རྒྱུ་མཚན་ག་རེ་རེད། བོད་རྒྱལ་ཁབ་དགོས་པ་རེད་དམ། དགོས་རེད། དགོས་པའི་རྒྱུ་མཚན་ཤེས་དང་རེད་བ། དེ་ང་ཚོ་བསམ་བློ་བཏང་དགོས་ད་དུས་རྒྱུན་དུ་ལ་ཡ། ཁྱོད་ཚོ་ཚད་གི་མ་རེད། གཞུག་གུ་ལ་ཁྱོད་ཚོ་ག་རེ་རེད། སློབ་གྲྭའི་དགེ་རྒན་ཆགས་ན།

བོད་པ་ཡིན་པ་ཆགས་རེད། ད་དེ་ཡོད་བ་ལ་བོད་པའི་རྒྱལ་ཁབ་དགོས། བོད་པའི་རྒྱལ་ཁབ་མེད་ན་དེ་ང་ཚོ་གི་མི་རིགས་ཀྱི་ཨ་ནི་གོམས་གཤིས་ཡིན་ཟེར་ཡང་འདྲ། མི་རིགས་ཀྱི་རིག་གཞུང་ཡིན་ཟེར་དེ་དུས་ནམ་ཡང་ཉར་ཐུབ་གི་ཡོད་མ་རེད། ཡག་པོ་གཅིག་ཉར་ཐུབ་གི་ཡོད་མ་རེད། དེ་ཡིན་དུས་བོད་རྒྱལ་ཁབ་ཟེར་དེ་དགོས་གི་ཡོད་རེད། དེ་རེད་མིའི་དོན་དག་གི་ག་རེ་རེད་ཟེར་ན། མི་ཁ་ཤས་ཀྱིས་རྒྱལ་ཁབ་དོན་དག་ལ་ཤི་དགོས་རེད། ཤི་དགོས་པའི་རྒྱུ་མཚན་ག་རེ་རེད། ཁོ་རང་གི། ཨ་ནེ་ག་རེ་རེད་མི་རིགས་གཅིག་པ། རེད་བ། སོ་སོ་རྒྱལ་ཁབ་ནང་གི་མི་དེ་ཚོ། ཨ་ནེ་སོ་སོ་གི་རིག་གཞུང་དང། གོམས་གཤིས་དང། འོ་དེ་ཚོ་འཕྲོ་བརླག་མི་འགྲོ་བའི་ཆེད་དུ། ཨ་ནེ་ཁོ་རང་ཤི་དགོས་རེད། འོ་དེའི་ཆེད་དུ་རང་སྲོག་བློས་བཏང་བྱེད་དགོས་རེད། དེ་ཚོ་བསམ་བློ་ཡག་པོ་བཏང་དགོས་རེད། ད་ཡིན་ན་ངས་ཁྱོད་ཚོ་ལ་ཡ་དྲི་བ་ཅིག་བཏང་གི་ཡོད་རེད་བ། ཨ་ནེ་ང་ཚོ་གི་བོད་པའི་རིག་གཞུང་འདི་ཡིན་གཅིག་མིན་གཅིག་གི་ཉར་སྡོད་དགོས་རེད་ག་རེ་བྱས་ནས་ཉར་སྡོད་དགོས་རེད་ད། ང་ཚོ་ལ་བོད་རིག་གཞུང་མ་ཉར་ན་དེ་ནས་རྗེས་ལ་ང་ཚོ་ཕྲུ་གུ་ཡི་ཕྲུ་གུ་དེ་ཚོ་ལ་བོད་རིག་གཞུང་ཧ་མ་གོ་ན་དེ་ནས་བོད་པའི་མི་རིགས་མེད་བ་འགྲོ་ཡོད་རེད་བ་དེ་ནས། ད་ཁོ་ཁྲིད་མི་འདུག་དེ་འདྲ་ཙམ་མིན་ཁོ་སྨྲ་ཤིང་སྨྲ་ཤིང་ཁེགས་ཁེགས་མི་འདུག་ཡིན་གཅིག་མིན་གཅིག་དེ་ལ་ཨུ་ཚུགས་རྒྱག་དགོས་པའི་རྒྱུ་མཚན། ང་ཚོ་རིག་གཞུང་ཡིན་པ་ཙམ་གྱིས་ཨུ་ཚུགས་རྒྱག་དགོས་རེད། དེ་མ་ཡིན་པའི་རྒྱུ་མཚན་ཡོད་རེད་ག་རེ་རེད་ངས་གོ་འདོད་ཀི་གོ་འདོད། གོ་འདོད་ཀི་ལ་གོ་འདོད། དཔེ་ཡང་མི་འཛེར་རེད་བ། དཔེར་ན་ཆུ་འདི་ངའི་ཡིན་ཟེར་རོ། ཆུ་འདི་ངའི་ཡིན། ཆུ་འདི་འདྲའི་ག་བ་བླངས་བླངས་ཡོད་རེད། ག་ནས་ཁྱེར་ཁྱེར་ཡོད་རེད། ཡིན་ན་ཆུ་འདི་ངའི་ཡིན། འདི་མི་གཞན་དག་ཁྱོད་ནས་སྤྲད་གི་མིན་ཟེར་དེ་དེ་ན་གོ་ཡང་ཞེ་དྲག་ཡོད་མ་རེད་བ། ཡ་ཆུ་འདི་ཕར་སྤྲད། ཨ་གཞན་པ་གསར་གསར་པ་བླངས་ན་འགྲིག་གི་རེད་བ། རེད་མ་རེད། དེ་ནང་བཞིན་གྱི་ང་ཚོ་གི་རིག་གཞུང་དེ་ཕར་མེད་པ་བཟོ། ཨིན་ཇིའི་རིག་གཞུང་དེ་འདྲའི་སོ་སོ་སྦྱང། བོད་པའི་རིག་གཞུང་མ་སྦྱང། བྱས་ན་འགྲིག་གི་ཡོད་རེད་འགྲིག་གི་ཡོད་མ་རེད།

ག་རེ་རེད། འགྲིག་གི་མ་རེད།
ག་རེ་རེད་རྒྱུ་མཚན་ག་རེ་རེད། རྒྱུ་མཚན་གཙོ་བོ་དེ་ང་ཚོ་གི་རིག་གཞུང་དེ་ང་རང་ཚོ་བདག་པོ་མ་རྒྱབ་ན་མི་གཞན་དག་གི་བདག་པོ་རྒྱག་གི་མ་རེད་དཔེར་ན་ངས་བཤད་ན་དཔེ་བཤད་ན་ང་ཚོ་བོད་ཡིག་ཅིག་དབྱིན་ཇིའི་སྒང་ལ་དབྱིན་ཇིའི་གི་དབྱིན་ཇི་གཅིག་གི་བོད་པ་ཡི་གེ་ཞིག་སྒྲོག་དགོས་ན་སྒྲོག་རོགས་བྱེད་མ་རེད་ཁོ་རང་ཚོ་ཁོ་རང་ཚོ་ཡི་གེ་ཡོད་རེད་ཁོ་རང་ཚོ་ཁོ་རང་ཚོ་གོན་རྒྱུ་ཡོད་རེད་ཆ་ཚང་ཡོད་རེད་བ་ང་ཚོ་བོད་པ་གོན་རྒྱུ་ཞིག་དབྱིན་ཇི་ཞིག་གི་གོན་རོགས་བྱེད་ན

ང་ཚོ་གི་རིག་གཞུང་དེ་གཞན་དག་གི་བདག་པོ་རྒྱག་པ་མ་རེད་ད། གཞན་དག་གི་ཁོ་རང་ཚོ་ཁོ་རང་ཚོ་དེ་མ་གཏོགས་པ་ང་རང་ཚོ་ང་རང་ཚོ་བདག་པོ་མ་རྒྱབ་ན་ང་ཚོ་སྐད་དང་ཡི་གེ་དེ་སྲོག་རྩ་ཆགས་བསྡད་རེད་སྲོག་རྩ་ཆགས་བསྡད་དེ་སྲོག་རྩ་དེ་ང་རང་ཚོ་བདག་པོ་མ་རྒྱབ་ན་མི་གཞན་དག་གི་སུ་གཅིག་གི་བདག་པོ་རྒྱག་གི་མ་རེད་ཟེར་གྱི་ཡོད་ད་ངས་གཙོ་བོ་དེ། ཡ་བསྟན་འཛིན་ཆོས་དབྱངས་ལགས། བསྟན་འཛིན་ཆོས་དབྱངས།

ད་ལྟ་ཡག་མཛོད་དུ་ཨ། ཧང་ཐང་གི་རང་བཙན་ཡོད། ཨ་ལས་ཡག་ཡག། ད་དེ་གཅིག་པུ་ཙམ་མ་རེད་ད་ང་ཚོ་རིག་གཞུང་དེ་མི་གཞན་དག་གི་བདག་པོ་མ་རྒྱབ་ན་ཁྱད་མི་འདུག་གཡུགས་ཤིག་ཟེར་དེ་མ་རེད། ང་ཚོ་རིག་གཞུང་དེ་ང་ཚོ་ཉར་དགོས་རེད་ཟེར་རྒྱུ་མཚན་ཡོད་རེད་ད། རྒྱུ་མཚན་ཡོད་རེད། ང་རང་གི་དུག་ལོག་ཡིན་དེ་ཡག་པོ་ཡིན་ཟེར་དེ་ཙམ་སྐད་ཆ་མ་རེད། ང་ཚོ་རིག་གཞུང་ཡིན་དེ་ཡག་པོ་ཡོད་ཟེར་དེ་ཡང་མ་རེད། མི་རིགས་སུ་ཡིན་སུ་ཡིན་སོ་སོ་རིག་གཞུང་དེ་ཡག་པོ་ཡོད་ཟེར་གི་རེད་བ། ངའོ་རེད་ཟེར་ན། ཟེར་གི་རེད་ཟེར་གི་མ་རེད། དབྱིན་ཇི་ཡིན་ན་ཁོ་རང་རིག་གཞུང་ཡག་པོ་ཡོད་ཟེར་རྒྱ་མི་ཡིན་ན་ང་ཚོ་རིག་གཞུང་དཔེ་མེད་ཡག་པོ་ཡོད་ཟེར། རྒྱ་གར་ཡིན་ན་རྒྱ་གར་གྱི་རིག་གཞུང་ཡག་པོ་ཡོད་ཟེར་ཡག་པོ་ཡོད་ཟེར་མཁན་མ་གཏོགས་ང་ཚོ་རིག་གཞུང་སྡུག་པ་སྡུག་ཤོས་ཡིན་ཟེར་མཁན་རྩ་བ་ཉིད་ནས་ཡོད་མ་རེད། ཡིན་ན་ཡང་ང་ཚོ་རིག་གཞུང་དེ་རྩ་ཆེན་པོ་རེད་བདག་པོ་རྒྱག་དགོས་རེད་ཟེར་ཡ་དེ་ག་རེ་ཟེར་བ་རེད་ཟེར་ན། དེའི་ནང་ལ་ཡ་རབས་བཟང་སྤྱོད། ལུས་ཀྱི་སྒོ་ནས་ལས་ཀ་ག་རེ་བྱས་ན་བཟང་སྤྱོད་ཆགས་ཀྱི་འདུག། ངག་གི་སྒོ་ནས་ག་རེ་ལབ་ན་ཡ་རབས་བཟང་སྤྱོད་ཆགས་ཀྱི་འདུག། སྤྱི་ཚོགས་ལ་མཐུན་སྒྲིལ་བྱེད་དགོས་ཀྱི་འདུག་གས། མི་ལ་བསམ་པ་ནག་པོ་བྱས་ན་ག་རེ་ཡོང་གི་འདུག་བསམ་པ་དཀར་པོ་བྱས་ན་ག་རེ་ཡོང་གི་འདུག་ཟེར་བ་དེ་གའི་རྦད་དེ་ཁྱོན་ནས་བསླབ་བྱ་འཇིག་རྟེན་ཐོག་སུ་ལ་གཅིག་མེད་པའི་བསླབ་བྱ་དེ་ང་ཚོའི་ནང་ལ་ཡོད་རེད། དངོས་གནས་ཡོད་རེད་ད། ཁྱོད་ཚོ་ལྟ་ལྟ་ད་དེ་ཡོད་རེད། ཆོས་ལུགས་གཞན་དག་ཁྱོན་ལ་མེད་པའི་ང་ཚོ་གི་བསླབ་བྱ་ཡ་རབས་བཟང་སྤྱོད་སྐོར་གྱི་བསླབ་བྱ་ཡོད་རེད། བསམ་བློ་བཏང་སྟངས་སྐོར་ནས་བསླབ་བྱ་ཡོད་རེད། ད་སུ་གཅིག་ཡོད་མ་རེད་ད་དེ་ང་ཚོ་གི་བོད་པའི་ངོས་ནས་སྤོབས་པ་མཐོ་པོ་སྒོ་ནས་སྐྱེས་ཆོག་རེད། དེ་འདྲའི་གི་རིག་གཞུང་ཡག་པོ་དེ་ང་ཚོ་གི་ཁྱེད་རང་གཡུག་ན་གཡུག་ཁྱད་མི་འདུག་ཟེར་ན་དེ་ཕངས་པོ་རེད་ད་དངོས་གནས་དེ་བརླགས་སོང་ན་ཕངས་པོ་རེད། མ་གཏོགས་གི་ང་ཚོ་ད་ང་ཚོ་རིག་གཞུང་ཡིན་བསམ་དེ་ཁེར་མ་རེད་གཅིག་པོ་མ་རེད། མི་རིགས་མང་ཆེ་བ་ལ་རིག་གཞུང་ཡོད་རེད་རྩ་ཆེན་པོ་ཡིན་ཟེར་གི་རེད། ཡིན་ན་ཡང་མི་རིགས་གཞན་དག་ལ་ཁྱོན་ནས་མེད་པའི་གི་རིག་གཞུང་ཅིག་ཡོད་རེད། དེ་ག་རེ་རེད། བོད་པའི་ཐོག་ལ་འཛམ་བུ་གླིང་གི་མི་ཆ་ཚང་མཐུན་སྒྲིལ་བྱེད་དགོས་ཡ་དང། བསམ་བློ་ཡག་པོ་གཏང་དགོས་ཡ་དང། ཀུན་སྤྱོད་ཡག་པོ་འཁྱེར་དགོས་ཡ་དང། འོ་དེ་འདྲའི་གི་བསླབ་བྱ་ཁྱོན་ནས་མེད་པའི་གི་ཆོས་ལུགས་དང་མི་རིགས་སུ་ལ་མེད་པའི་གི་བསླབ་བྱ་ཡག་པོ།

དེ་མ་གཏོགས་ཀྱི་འཛམ་བུ་གླིང་དེང་སང་དབྱིན་ཇི་དེ་ཤུགས་ཆེན་པོ་ཆགས་ཟིན་མི་རིགས་ཁ་ཤས་ཀྱི་རིག་གཞུང་དེ་འཕྲོ་བརླག་འགྲོ་གི་རེད། ཡིན་ན་ཡང་ང་ཚོ་གི་རིག་གཞུང་དེ་དེ་དང་འདྲ་གི་མེད། ཁྱོད་ཚོ་ཕར་བལྟ་དགོས་རེད་སོ་སོ་གི་རིག་གཞུང་དེ་ཡག་པོ་བལྟ། ཨ་ནི་གཞན་དག་གི་རིག་གནས་བལྟ་དང་ཁོང་ཚོ་རིག་གཞུང་ག་ཟེ་དུ་སྐད་ལོ་སྐྱག་དང། དངོས་གནས་རེད་འདུག་རེད་མི་འདུག། མ་བལྟས་ན་ཡོང་མ་རེད། ལྟ་དགོས་རེད། འོ་དེ་རེད། ད་དེ་འདྲའི་གི་རིག་གཞུང་ཡག་པོ་ཅིག་ཡོད་ན། འཛམ་བུ་གླིང་སུ་ལ་མེད་པའི་གི་རིག་གཞུང་ཡག་པོ་ཡོད་སོང་ན། ད་དེ་འཇུ་ཉན་གི་མི་དགོས་རེད་བ། མི་དེ་སུ་རེད་བོད་པ་རེད། ཨ་ནི་བོད་པ་དེ་རྒྱལ་ཁབ་དེ་སྲུང་སྐྱོབ་བྱེད་དགོས་རེད་དེ་མེད་སོང་ན་ཨ་ནི་འཕྲོ་བརླག་འགྲོ་གི་རེད། བོད་ཡིག་སྦྱོང་ཉན་ཡོད་མ་རེད།

རྒྱ་མི་གི་དང་པོ་ལ་ཡང་མི་ཉུང་ཉུང་རེད་ད་རྒྱ་མི་དང་པོ་ག་རེ་རེད་དམར་ཤོག་དེ་མི་ཉུང་ཉུང་རེད་མི་བཅུ་གི་སྐད་ཤིག་ཤེས་དགོས་རེད་མི་བཅུ་མི་བཅུ་སྐད་ཤིག་ཤེས་དགོས་རེད་དེ་ནས་ཁོང་ཚོ་གི་སོ་སོ་གི་ད་ག་རེ་ཟེར་དགོས་རེད་སློབ་སྦྱོང་བྱས་སེམས་ཁུར་བྱས་བྱེད་དུས་ལ་ད་ལྟ་རྒྱལ་ཁབ་དེ་བཙུགས་རེད་བུ་མོ་ལོ་བཅོ་ལྔ་ཕྱིན་གཅིག་ཤི་རེད་ད་བུ་མོ་ལོ་བཅོ་ལྔ་ཕྱིན་པ་གཅིག། ཁྱོད་ཚོ་དེ་ལོས་རྒྱུ་ཡོད་རེད་བུ་མོ་དེའི་མིང་ལ་ལིའུ་ཧུ་ལན་ཟེར་ལབ་དགོས་རེད། མོ་རང་གུང་ཁྲན་ཏང་ཡོན་རེད། ད་ངས་ལོ་རྒྱུས་ཀློག་བྱས་སོང་ན། བུ་མོ་དེ་ལ། དེ་དུས་གུང་ཁྲན་ཏང་དང་གོ་མིན་ཏང་ཟེར་གཉིས་ཡོད་རེད། རྒྱ་མི་ལ། གོ་མིན་ཏང་གིས་ག་རེ་རེད་གུང་ཁྲན་ཏང་ག་བ་ག་བ་འདུག་རྩད་ཞིབ་བྱེད་དགོས་རེད། གུང་ཁྲན་ཏང་དེ་ཆ་ཚང་གོ་མིན་ཏང་གིས་བསད་དགོས་རེད། ཟེར་དུས་ལ། གོ་མིན་ཏང་གིས་བུ་མོ་དེ་ད་འཇུས་རེད་བུ་མོ་དེ་ཡང་འཇུས་ནས། བུ་མོ་ལོ་བཅོ་ལྔ་རེད་ད། ཨ་ནི་གུང་ཁྲན་ཏང་ག་བ་ཡོད་རེད་ཟེར་ལབ་རེད། གུང་ཁྲན་ཏང། གུང་ཁྲན་ཏང་ག་བ་ཡོད་རེད་ཟེར་ན་བུ་མོ་ལོ་བཅོ་ལྔ་རེད་ད། མ་བཤད་རེད། གོ་མིན་ཏང་ལ། གོ་མིན་ཏང་ལ་མ་བཤད་དུས་གོ་མིན་ཏང་གིས་རྫོགས་རེད། བཤད་ཡོད་མ་རེད། ཨ་ནེ་གོ་མི་དང་གི་ག་རི་ཆི་ཨོ་རེ་ཐ་མ་རྣམ་བཞུགས་དེ་ལ། བྲི་ཡོ་ར་བྲི། བྲི་སེན་ཧ་གོ་ཡོའེ། ཨོ་བྲི་གི་ཀེ་ནི་རི་ཆི་ག་ལི། ཧ་གོ་ཡོའེ། ཀེ་ནི་རི་ཆི་སྟོབས་རེ་ཀེ། ནི་རི་ཆི་སྟོབས་རེ། རྨ་ཅིག་སུ་རྨ་ཆེན་པོ་ཅིག་སུ་ཨ་ནི་ག་བ་ཡོ་རེ་གུང་ཁྲན་ཏང་དེ་མུ་དེ་སུ་སུ་རེ་ངུ་དྲུག་ཆི་ཤོ་སི་དེ་ཤེས་ཡོ་མ་རེ། ཀེ་ཆ་ཚང་སྟོབས་ནི་ཤེས་ཡོ་མ་རེ་ད། བུ་མོ་ལོ་བཅོ་ལྔ་རེ་ད།

ཨོ་ད་འདི་རེད་འདི་འདི་འདི་འདི་ཨོ་དེ་བྱས་ནས་ཕྱིན་ན་བསད་ཀྱི་རེད་བ་མེ་ལ་ཤི་ནས་ཨོ་དེ་བྱས་ནས་ཨ་ནི་མོ་རང་གི་གཟུགས་པོ་ཁོ་ན་ཐེབས་རེད་ད་མོ་མོ་རྗེན་དེ་བཏང་དགོས་རེད་ད་གཞན་དག་གི་རྗེན་དེ་བཏང་ནས་མོ་སློབ་དེབ་འཁྱེར་དེ་ཡོད་རེད་ད་ལོ་ཆུང་ཆུང་རེད་མོ་རང་གི་ག་རེ་ག་རེའི་ཆེད་དུ་རེད་སྤུ་གུ་དེ་ཚོ་གི་ཆེད་དུ་སློབ་དེབ་འཁྱེར་དགོས་རེད་ཨ་ནི་མོ་རང་ལ་མེ་མདའ་ཕོག་རེད་མེ་མདའ་ཕོག་དེ་དུས་ད་མོ་རང།

ངའི་སློབ་ཕྲུག་གི་ཆེད་དུ་ཀློག་དེབ་དེ་ཚོ་ངས་ཁྱེར་བ་ཡིན་ཟེར། ད་ང་ཤི་འགྲོ་གི་འདུག་ད། ཡིན་ན་ངས་ཀློག་དེབ་གཅིག་ཀྱང་མི་གཞན་དག་ལག་པར་སྤྲད་མེད། གཅིག་ཀྱང་གཡུགས་མེད། ཨ་འདི་སློབ་སྦྱོང་ཡག་པོ་བྱེད་རོགས་བྱོས། འོ་དེ་འདྲའི་ཞིག་སྤྲད་དགོས་རེད་ད་མི། ང་ཚོ་བོད་པས་ག་འདྲ་བྱེད་དགོས་རེད། དེ་ཀློག་དེབ་རེད་ད་ཀློག་དེབ་རེད་ཀློག་དེབ།

འཇར་པན་གྱི། དེ་དུས་འཇར་པན་པའི་རྒྱལ་ཁབ་ཆེན་པོ་ཆགས་བསྡད་ཡོད་ར་རྒྱ་མི་སྐྱོ་པོ་སྐྱོ་པོ་རེད་དེའི་གནས་སྐབས་ལ། དེ་དུས་རྒྱ་མིའི་གི་སློབ་གྲྭའི་སྤུ་གུ་གཅིག་གི་ག་རེ་བྱས་ཡོད་རེད། ཁོ་རང་གི་གཟུགས་པོ་སྒང་ལ་རྒྱ་མི་ཟེར་བྲིས། ལག་པ་ལ་རྒྱ་མི་ཟེར་ཡི་གེ་ཆེན་པོ་གཅིག་ཁྱེར་ནས་མེ་ཏོག་ལྡུམ་རའི་ནང་སོང་རེད།

ག་རེ་རེད་རྒྱ་ནག་གི་ཆེད་དུ་འོ་དེ་འདྲ་ཟེར་ཡོད་ད་ཁོ་རང་གི་འོ་དེ་འདྲ་དཀའ་ལས་རྒྱབ་ཡོད་ད་ང་ཚོ་དཀའ་ལས་རྒྱག་དགོས་ད་དཀའ་ལས་མ་རྒྱབ་ན་ཡོང་ཡོང་ཡ་ཡོད་མ་རེད་རྒྱ་ནག་ནང་ལ་དེ་འདྲ་གི་ལོ་རྒྱུས་མང་པོ་ཡོད་རེད་ང་ཚོ་བོད་པའི་ནང་ལ་ཡོད་རེད་ངས་ཧ་གོ་གི་ཡོད་དངོས་གནས་རེད་ད
ཨ་ཁོ་ཚོ་དེ་ཁ་ལག་མ་རག་མ་རག་ནས་ས་དེ་ཡི་ར་རྒྱ་མི་གི་ཨུ་ཚུགས་རྒྱབ་ནས་ས་ལ་ཡོད་རེད་ཨུ་ཚུགས་རྒྱབ་ནས་ཟ་གི་ཡོད་མ་རེད། ཁོང་ཚོ་ག་རེ་རེད་ཟེར་ན། དེ་དུས་འཇར་པན་དང་རྒྱ་མི་གཉིས་དམག་རྒྱག་གི་ཡོད་རེད། དམག་རྒྱག་དུས། དམག་རྒྱབ་དེ་དུས་ལ་ཁོང་ཚོ་ག་རེ་རེད། འཇར་པན་ལ་དམག་རྒྱབ་དུས་ཁོང་ཚོ་དེའི་གནས་སྐབས་ལ་ཡ། ཨ་ནི་ཁ་ལག་སྐྱོ་པོ་ཆགས། འོ་དེ་འདྲས་ཆགས་སོང་དུས་ལ་ག་རེ་བྱས་ཡོད་རེད། ད་ལྟོགས་ཡང་དམག་རྒྱག་གི་ཡོད་རེད་ཁོང་ཚོ། ཟ་ཡག་དེ་ཧམ་ཀོག་མེད་མ་རག་ན་དེ་ས་ཚུགས་འཇར་པན་དམག་རྒྱག་དུས་རེད། སོ་སོ་རྒྱལ་ཁབ་ཆེད་དུ། དངོས་གནས། དེ་རེད་ད་དངོས་གནས་རེད་ད་ཁྱོད་ཚོ་ལོ་རྒྱུས་མཐོང་དགོས་རེད་ད། དེ་ཡོད་རེད་ད། འོ་ཡ་ད་ངས་མང་པོ་ཤེས་གི་མེད། འོ་དེ་ཡིན་དུས་ལ་ཡ་ག་རེ་རེད་ཟེར་ན་ཡིད་ཀྱི་སྒོ་ནས་སློབ་སྦྱོང་བསམ་བློ་བཏང་ཡ་དེ་སོ་སོ་རྒྱལ་ཁབ་ལ་ཡ་དགའ་ཞེན་དགོས་རེད། སོ་སོ་རྒྱལ་ཁབ་ལ་ཡ་བསམ་བློ་བཏང་དགོས་རེད། སོ་སོ་རྒྱལ་ཁབ་ཀྱི་ཡིད་ཀྱི་སྒོ་ནས་ཀྱི་རིག་གཞུང་ལ་ཡ་གཅེས་འཛིན་དགོས་རེད། སོ་སོའི་རྒྱལ་ཁབ་ཀྱི་རིག་གཞུང་ལ་གཅེས་འཛིན་མེད་རྒྱལ་ཁབ་ལ་ཡང་རིག་གཞུང་མེད་སོང་ན། ངས་དུས་རྒྱུན་དུ་ལབ་གི་ཡོད། ཁྱོད་རང། ཁ་བྱང་ཁ་བྱང་མེད་པའི་སྡོད་ས་མེད་པའི་མི་ཐེབས་ཆག་ནང་བཞིན་རེད་ད་ལབ་གི་ཡོད། ད་ཡིན་ན་དེ་ཚོ་སྐད་བཤད་ཚོ་ཁྱོད་ཚོ་གོ་གི་མི་ཤེས། འོ་དེ་ཡིན་དུས་སོ་སོ་གི་སློབ་སྦྱོང་དེ་དགོས་རེད་དགོས་རེད་དགོས་མ་རེད་ཟེར་རྒྱལ་ཁབ་གཞན་དག་ལ་དྲིས་ད།

ག་རེ་བྱས་དགོས་རེད་གི་ལ་ག་རེ་བྱས་དགོས་དགོས་རེད་མ་གཏོགས་ང་ཚོ་ཚང་མ་རིག་གཞུང་གཅིག་པ་ཡིན་ན་ནི་ཁོ་ནི་ལྷ་ལྷ་དང་དེ་འདྲ་མང་པོ་ཡོད་མ་རེད་ཨ་ནི་ང་ཚོ་ལ་དཔེ་ལ་ང་ཚོ་དེ་རིག་གཞུང་གཅིག་ན་ང་ཚོ་ལྷ་མང་པོ་ཡོད་རེད་ཡིན་ནའང་རིག་གཞུང་དེ་ཞིམ་པོ་ཚོ་ན་ཁོ་ཚོ་ལྷ་གཅིག་ཡོད་རེད་ནི་ཁོ་ཚོ་ལ་དང་ང་ཚོ་རིག་གཞུང་ན་ང་ཚོ་ཁ་ཁ་དེ་ཁ་ལག་རིག་གཞུང་འདྲ་པོ་ཡོད་རེད་དང

ཡོད། དཔེར་ན་ག་རེ་རེད་ཟེར་ན། ང་ཚོ་ལ་ཡང་བོད་པའི་སྨན་ཡོད་རེད། རྒྱ་གར་ལ་སྨན་ཡོད་རེད། སྨན་འདྲ་མི་འདྲ་ཡོད་རེད། དེ་ཡོད་སོང་དུས་ལ། རྒྱ་གར་གྱིས་མ་དྲག་པའི་ནད་པ་ནི། ག་རེ་རེད་ནད་པ་ཁ་ཤས་བོད་པའི་སྨན་གྱི་སྒོ་ནས་དྲག་གོ་རེད། བོད་པའི་སྨན་གྱི་གིས་མ་དྲག་པ་ནད་པ་ཁ་ཤས་རྒྱ་མིའི་སྨན་སྒང་ནས་དྲག་གོ་རེད། རྒྱ་མིའི་སྨན་སྒང་ནས་མ་དྲག་པ་ཁ་ཤས་ཀྱིས། འཇར་པན་སྨན་སྒང་ནས་དྲག་གོ་རེད། འོ་དེ་འདྲའི་རིག་གཞུང་མ་འདྲ་བ་ཕན་ཐོགས་ཡག་གི་རིག་གཞུང་མ་འདྲ་བ་མང་པོ་ཡོད་རེད་བ། ང་འོ་རེད། འོ་དེ་ཚོ་ཆ་ཚང་ཉར་བསྡད་ན་འཛམ་བུ་གླིང་ཕན་ཐོགས་ཡོད་རེད་བ་དེ། ཨོ་ལེ། རེད་མ་རེད། དེ་ནང་བཞིན་རེད་དངོས་གནས་རེད་ད་འོ་དེ་བསམ་གི་ཡོད་འོ་དེ་བྱས། ད་དུས་ཚོད་མང་པོ་འགྲོ་སོང་ད་འོ་དེ་བྱས།

གཞན་ལ་ཡོད་པའི་རྒྱུ་དངོས་རྣམས་ང་ལ་ཐོབ་ན་སྙམ་པའི་ཧམ་སེམས་སྤངས་ནས། ད་འདི་བཤད་དུས་ག་རེ་ཟེར་བ་རེད་ཟེར་ན། རང་ལ་ཡོད་པ་དེ་ལ་འདོད་པ་ཚིམ་པར་བྱེད་དགོས། ད་འདིའི་མཚམས་ལ་ཡང་ག་རེ་ཟེར་བ་རེད་ཟེར་ན་འདིའི་མཚམས་ཡང་ལོ་ཀ་རེད། འདིའི་བསྡུ་བ་གཞན་ལ་བྱུང་ན་མི་དགའ་བ་མི་བྱེད་པར་རྗེས་སུ་ཡི་རང་བྱེད་དགོས། ད་ཁ་ཤས་ཀྱིས་འདི་བསམ་དགོས་རེད། ད་འདི་ཡིད་ཀྱི་བསླབ་བྱ་རེད་བ་བསམ་བློ་བཏང་སྟངས་ཀྱི་བསླབ་བྱ་རེད། གཞན་ལ་བྱུང་ན་ཟེར་དུས་ལ་མི་གཞན་དག་ལ་མོ་ཏྲ་གཅིག་ཡོད་ན་ཨ་ཁ་ཁོ་མོ་ཏྲ་འདུག་ཕེ་ཡི། ཁོ་མོ་ཏྲ་མེད་ན་དཔེ་ཡག་པོ་རེད་ད་ཁོ་ལ་གཅིག་འདུག་ཨ་ཁ་ཁ་ཁ་ཁ་དེ་བསམ་ཡ་ཡོད་མ་རེད་ཟེར་བ་རེད། མི་གཞན་དག་ལ་ཡོད་སོང་ན།

ཁོ་འཇིག་རྟེན་ཐོག་ལ་འཚོ་བ་སྐྱེལ་ཡི་ཡོད་རེད་བ། ལོ། རེད་མ་རེད་དེ་ཁོ་ལ་དགོས་བོ་རེད། བསྟན་འཛིན་མཁྱེན་བརྩེ་ལ་སྨྱུ་གུ་དགོས་ན་བཀྲ་ཤིས་རྣམ་རྒྱལ་ལ་སྨྱུ་གུ་དགོས་བོ་རེད། ལོ། རེད་མ་རེད་རེད་བ། དེ་འདྲས་བསྟན་འཛིན་མཁྱེན་བརྩེ་ལ་སྨྱུ་གུ་འདུག་པས་ཕའི་པས་ཚར་སོང་བསམ་དེ་འདྲས་མ་དགའ་བྱེད་ཀྱི་ཡོད་མ་རེད། ཁོ་རང་ལ་ཡོད་བསྟན་འཛིན་མཁྱེན་བརྩེ་ལ་སྨྱུ་གུ་ཡོད་བསམ་ཨ་ཨོ་སྤུ་གུ་དེ་ལ་དགོས་ས་ཡོད་སྤུ་གུ་དེ་དཔེ་སློབ་སྦྱོང་ཡག་པོ་རེད་ཁོ་ལ་སྨྱུ་གུ་གཅིག་མ་ཚད་གཉིས་དགོས་ས་ཡོད་ཟེར་དེ་འདྲས་ལབ་བསྡད་ན་སེམས་པ་སྐྱིད་པོ། གཞན་དག་ལ་སེམས་པ་སྐྱིད་པོ། སོ་སོ་ལ་སེམས་པ་སྐྱིད་པོ། སེམས་པ་སྐྱིད་པོ་ཡོང་གི་རེད་ཟེར་བ་རེད། འོ་དེ་རེད། དེའི་བསམ་བློ་བཏང་དགོས་རེད་ད། ཆུང་ཆུང་སྨྱུ་གུ་རེད་བ། གཞུག་གུ་ལ་ཡང་མོ་ཏྲ་དེ་འདྲས་འགྲོ་གི་ར། ཁོ་ལ་མོ་ཏྲ་གཅིག་འདུག་མོ་ཏྲ་རྫིག་པོ་གཅིག་འདུག་ཕའི། ཨ་ཁ་ཁ་ཁ་ད་ང་ན། སྐྱིད་པོ་ཁྱོན་ནས་མི་འདུག་ཁོ་མོ་ཏྲ་འདུག་བ་ཟེར་ན་སོ་སོ་ན་ཚའི་སྒང་ན་ཚ་རེད། ཁྱོད་མོ་ཏྲ་ཉར་མ་ཡོང་ཟེར་ཡ་ཡོད་མ་རེད་བ་དེ་ཡོད་མ་རེད།

ཨ་ལས་རེད་རེད་ངས་ཡི་གེ་ཀློག་ཡ་དེ་གཏན་གཏན་འདི་བསླབ་ཚར་དུས་ལ་རྗེས་མ་ལ་ཡི་གེ་ཀློག་སྟངས་དེ་བསླབ་གི་ཡིན་རོ། འདི་ཁ་སང་བྱུང་མ་སོང་ཡི་གེ་ཀློག་སྟངས་དེ། ཨོ་དེ་ཡིན་དུས་ད་སློབ་ཚན་རྗེས་མའི་སྒང་ལ་ངས་བསླབ་གི་ཡིན་ལོ། ད་ད་ལྟ་དེ་ངས་ག་རེ་གཙོ་དེ་ག་རེ་བྱེད་གི་ཡོད་ཟེར་ན་ཁྱོད་ཚོ་བསླབ་བྱ་དེ་ཡག་པོ་བྱུང་ན་བསམ་གི་ཡོད། ད་གཞན་ལ་ཡོད་པའི་རྒྱུ་དངོས་རྣམས་ཟེར་གཞན་དག་ལ་ཡོད་པའི་ཅ་ལག་དེ་ཚོ།

དཔེར་ན་གཞན་དག་ལ་རྒྱུ་འདི་འདྲས་ཅིག་གང་ཡོད་སོང་ན་ཨ་ཙི་འདི་འདྲས་ཅིག་ང་ལ་ཡོད་རོགས་བྱས་ན། འདི་ངས་ག་འདྲས་ཅིག་ཐབས་ཤེས་བཏང་དགོས་སེམས་བསམ་བློ་དེ་འདྲས་བཏང་བསྡད་ན་ཨ་ནི་ཁྱོད་རང་ལ་ཡང་སེམས་པ་མི་སྐྱིད་པ་ཡོང་གི་རེད། ཨ་ཙི་ཁོ་ལ་སྟོད་ཐུང་ཡག་པོ་ཞེ་པོ་ཅིག་གོན་གྱི་འདུག་འདི་ཅིག་ང་ལ་ཡོད་རོགས་བྱས་ན། ཨུ་བསམ་བསྡད་ན་ཡག་པོ་མ་རེད་དེ་ཡག་པོ་མ་རེད། དེ་གིས་ག་རེ་རེད་རྐུན་མ་རྐུ་མ་ཡ་ཡ་དེ་འདྲས་ལབ་གི་རེད། དེ་ཡག་པོ་མ་རེད། ཁོ་རང་ལ་སྟོད་ཐུང་ཡག་པོ་གཅིག་སྙིང་རྗེ་བོ་གཅིག་འདུག་ཨ། གོན་འདུག་གོ་ཁོ་སྟོད་ཐུང་ཡག་པོ་འདུག་ཨ་བསམ། དེ་མ་གཏོགས་ཀྱི་ཁོ་གི་སྟོད་ཐུང་དེ་ང་ལ་ཡོད་རོགས་བྱས་ན་བསམ། རེད་བ། ཨ་ནི་རྗེས་མ་ལ་ལབ་ནས་ཨོ། ཁྱོའི་སྟོད་ཐུང་སྙིང་རྗེ་བོ་ཞེ་པོ་གཅིག་འདུག་ཨ། སྤྲད་དེ་ང་སྤྲད་གི་ཡིན་པས་ཟེར་སོང་དེ་འདྲས་བཤད་ན་ཡག་པོ་མ་རེད་བ། རེད་མ་རེད། རེད། ཨ་ནི་རྗེས་ལ་ཡར་ཆེ་རུ་ཆེ་རུ་འགྲོ་གི་རེད། ཁྱོད་རང་ལ་ཁང་པ་ཡག་པོ་ཅིག་འདུག་ཨ། སྙིང་རྗེ་ལ། དེ་ང་སྤྲད་རོགས་བྱས་ཟེར་ན་མ་རབས་རེད་བ་སྐད་ཆ་འདི་ཚོ། མི་གཞན་དག་ལ་ག་རེ་ཡོད་ན་དེ་སོ་སོ་ལ་དགོས་ན་དེ་ང་དགོས་ཟེར་ཡས་ཡོད་མ་རེད། བསམ་བློ་བཏང་དགོས་མ་རེད། སོ་སོ་ལ་གང་ཡོད་པ་དེ། ཅ་ལག་བདག་པོ་ཡག་པོ་རྒྱག་ཉར་དགོས་རེད། སོ་སོ་ལ་སྨྱུ་གུ་གཅིག་ཡོད་སོང་ན་སྨྱུ་གུ་དེ་བདག་པོ་ཡག་པོ་རྒྱག་དགོས་རེད། མི་གཞན་དག་སྨྱུ་གུ་གཉིས་ཡོད་སོང་ན་ཨོ་ང་སྨྱུ་གུ་གཉིས་ཡོད་ཟེར་དགོས་མ་རེད། སོ་སོ་ཅན་དེ་བདག་པོ་ཡག་པོ་རྒྱག་བསྡད་ན་སྐྱིད་པོ་ཡོད་རེད། དེ་མ་གཏོགས་ཀྱི་མི་གཞན་དག་ལ་ཁྱོད་སྨྱུ་གུ་གཉིས་འདུག་ཨ་ང་སྨྱུ་གུ་གཅིག་མིན་མེད་ཨ་ཙི་ད་ག་རེ་བྱེད་དགོས་རེད་ཟེར་ལབ་བསྡད་ན་གཞན་དག་དེ་སྐྱིད་པོ་ཡོད་མ་རེད།

སྤྱིར་བཏང་ཁྱོད་རང་སློབ་སྦྱོང་ཡག་པོ་བསམ་བློ་བཏང་དགོས་རེད་ཡིན་ན་ཡང་བསམ་བློ་སྐྱོ་བོ་དེ་འདྲ་བཏང་ཡ་མ་རེད་ད་ལྟ་ང་སློབ་སྦྱོང་མ་བྱས་ན་ད་ང་ཆོག་མི་འདུག་ད་ཆོག་མི་འདུག་ང་དེ་འདྲའི་དགོས་མ་རེད་དེ་གནས་སྐབས་ལ་བསམ་བློ་ཨོ་ཁྱོད་རང་ལས་སྐྱོ་བའི་སྐྱེ་བོ་ག་ཚད་ཡོད་རེད་དེ་ལས་བལྟས་ན་ད་ང་ཡག་གི་འདུག།

དེ་ངའི་ང་ཉམས་མྱོང་ཞིག་ཡོད། བསླབ་བྱ་བརྒྱབ་དུས་ལ་ག་རེ་ཆགས་འགྲོ་རེད་ཟེར་ན་གཞུག་གུ་ལ་བསླབ་བྱ་དེ་གིས། ཨ་ནི་བསམ་བློ་བཏང་སྟངས་དེ་ཡག་པོ་ཤེས་ཀྱི་རེད། བསླབ་བྱ་མ་བརྒྱབ་ན་བསམ་བློ་བཏང་སྟངས་ཧ་གོ་གི་མ་རེད། འོ་དེ་ཡིན་ཨ་ནི་དྲི་བ་བཏང་ཡོད་ན་དྲི་བ་བཏང་ད་ང་ཁྱོད་ཚོ། དྲི་བ་མེད་གི་ལ། དྲི་བ་མེད་གི་ལ། ཁྱོད་ཚོ་ལུས་ཀྱི་སྒོ་ནས་བསླབ་བྱ། ངག་གི་སྒོ་ནས་བསླབ་བྱ་ཟེར་དེ། སློབ་ཚན་དེ་གནད་འགག་ཆེན་པོ་མཐོང་གི་འདུག་མཐོང་གི་མི་འདུག། མཐོང་གི་འདུག་ཅེས་ལ། ཡིན་ན་ཡང་དེ་ཚོ་བསམ་བློ་ཡིན་གཅིག་མིན་གཅིག་བསམ་བློ་བཏང་དགོས་རེད་ད་ཁྱོད་ཚོ་སློབ་གྲྭའི་པུག་སྐྱ་ཉར་བ། སོ་སོ་གི་རིག་གཞུང་ཟེར་དེ་ད་ང་ད་ལྟ་དེ་ཁྱོད་ཚོ་གཞུག་མ་ལ་ཡ་ང་ལ་ལན་རྒྱག་རོགས་བྱེད་རེད་བ། རིག་གཞུང་ཟེར་དེ་བོད་པའི་རིག་གཞུང་དེ། ཡག་པོ་རེད་འདུག་ཡག་པོ་རེད་མི་འདུག།